གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་རེས་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག། ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ངོས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhwinder Singh Sukhu མཆོག་གི་ཡིག་ཚང་ལ་བཅར་ནས་ཁོང་མཇལ་འཕྲད་ཞུས་གནང་ཡོད་པ་སོགས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་གྲོས་ཚོགས་ཀྱི་ངོ་ཡོད་རྩ་འབོར་གྱི་གསུམ་ཆ་གཉིས་མ་ཚང་བར་བརྟེན་ནས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་འཚོགས་མ་ཐུབ་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་གར་དབུས་སའི་གྲོས་ཚོགས་ནང། བུད་མེད་ལ་ཟུར་བཅད་ས་མིག་འཇོག་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་སྟེ་ཁྲིམས་སུ་གཏན་འབེབས་བྱ་རྒྱུ་ཡིན་སྟབས་དེས་མ་འོངས་པར་རྒྱ་གར་ནང་བུད་མེད་ཀྱི་ཐོབ་ཐང་སོགས་ཀྱི་ཐད་ཤུགས་རྐྱེན་ཐེབས་རྒྱུ་ཡིན་པའི་སྐོར་དང། ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ལ་དྭགས་ཁུལ་ལ་རྟེན་གཞི་བྱས་པའི་ཤ་ཚ་ཚོགས་པ་ཞེས་པ་ཆེད་འཛུགས་གནང་དགོས་པའི་དམིགས་ཡུལ་དང་དཔེ་ཀློག་གོམས་གཤིས་སོགས་འཇོག་ཐབས་ཀྱི་ལས་འགུལ་སྤེལ་བཞིན་པའི་བརྒྱུད་རིམ་སྐོར། འབྲེལ་ཡོད་ལ་གནས་བསྡུ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་དང་མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་ཡིག་ཚང་ལ་ཆེད་བཅར་ཞུས་ནས་ཁོང་མཇལ་འཕྲད་ཞུས་གནང་འདུག་དེ་ཡང་ད་རིང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལའི་ནང་མངའ་སྡེའི་གྲོས་ཚོགས་འཚོགས་བཞིན་པ་དང་བསྟུན་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhwinder Singh Sukhu མཆོག་གི་ཡིག་ཚང་ནང་ཆེད་བཅར་ཞུས་ནས་མཇལ་འཕྲད་ཞུས་གནང་བ་དང། སྐབས་དེར་ཁོང་གིས་བོད་མི་ཡོངས་ཀྱི་ཚབ་ཞུས་ནས་སྤྱི་ཁྱབ་བློན་ཆེན་མཆོག་ལ་འཚམས་འདྲི་ཞུ་དང་ཁོང་གིས་བོད་མི་རྣམས་ལ་མཐུན་འགྱུར་གནང་བ་ཁག་ལ་བཀའ་དྲིན་ཆེ་ཞུ་དང་ཡི་རངས་བསྔགས་བརྗོད་ཞུས་པ་མ་ཟད་ཧི་མ་ཅལ་མངའ་སྡེའི་ནང་གནས་བཞུགས་བོད་མི་སྤྱི་དང། ལྷག་དོན་དུ་བཞུགས་སྒར་དྷརམ་ས་ལར་གནས་བཞུགས་བོད་མི་རྣམས་ལ་འཕྲད་བཞིན་པའི་གནད་དོན་ཁག་འཁོད་པའི་ཕྱག་ཡིག་ཅིག་ཀྱང་འབུལ་ལམ་ཞུས་འདུག། མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhwinder Singh Sukhu མཆོག་གིས་འབྲེལ་ཡོད་གནད་དོན་དེ་དག་ལ་བསྐྱར་ཞིབ་གནང་རྒྱུའི་ཞལ་བཞེས་གནང་བ་མ་ཟད། ད་ལྟ་འཚོགས་བཞིན་པའི་མངའ་སྡེའི་གྲོས་ཚོགས་ནང་ལ་ཡང་གནད་དོན་དེ་དག་སྐོར་བཀའ་བསྡུར་གནང་རྒྱུའི་ཞལ་བཞེས་ཀྱང་གནང་ཡོད་པའི་གནས་ཚུལ་འདུག།

བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱིས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གསང་མྱུལ་དང་འབྲེལ་བ་ཡོད་མེད་འགྲེལ་བརྗོད་གནང་བའི་སྐབས་སྤྱི་འཐུས་ཁག་ཅིག་གིས་བདེ་སྲུང་བཀའ་བློན་གྱི་གསལ་བཤད་དེ་ཁ་གསལ་མེད་པར་སྐྱོན་བརྗོད་དང་སྦྲགས་གལ་ཏེ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་མྱུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དེ་ཁ་གསལ་མ་བཟོས་བར་དུ་གྲོས་ཚོགས་ཀྱི་ལས་རིམ་གཞན་གཏང་རྒྱུ་མེད་པར་གསུངས་ཤིང་བདེ་སྲུང་ལས་ཁུངས་ནས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གཞུང་ཚབ་མི་སྣ་དང་འབྲེལ་བ་བྱུང་ཡོད་མེད་ཀྱི་གནད་དོན་དེ་གཙང་བཟོ་གནང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། དེར་བརྟེན་འདི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ལས་ཉིན་བཞི་པ་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་གྲོས་ཚོགས་ཀྱི་ངོ་ཡོད་རྩ་འབོར་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་ཐུབ་མ་སོང། དེ་རིང་སྔོན་འགྲོ་ཞིག་ན་སྐབས་བཅུ་བདུན་པའི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་གི་ལས་ཉིན་བཞི་པ་ཆགས་བསྡད་རེད། ཡིན་ནའང་ད་རྣམ་པ་ཚོས་མཁྱེན་གྱི་ཡོད་རེད་ཁ་སང་ལས་རིམ་འགྲོ་སྟངས་ཐོག་ནས་དེ་འདྲ་ནི་འབྲེལ་ཡོད་སྤྱི་འཐུས་ཁག་ཅིག་ཕེབས་ནས་ནི་འབྲེལ་ཡོད་བདེ་སྲུང་ལས་ཁུངས་ནས་གནད་དོན་དེ་གཙང་མ་མ་བཟོས་བར་དུ་ནི་གྲོས་ཚོགས་ནང་ལོགས་ལ་ཆ་ཤས་ལེན་གྱི་མེད་ཟེར་ནས་དེ་ད་ནོར་ཚོགས་གཙོ་ནས་བསྐྱར་ནས་བཀའ་མོལ་དེ་བྱུང་སོང་དེ་འདི་ད་ནི་ང་ཚོའི་བཅའ་ཁྲིམས་དོན་ཚན་བཞི་བཅུ། དོན་ཚན། བཞི་བཅུ་ཞེ་དགུ་གི་ནང་གསེས་དང་པོའི་དགོངས་དོན། རྩ་འབོར་སུམ་ཆ་གཉིས་མ་ལོངས་ན་དང་ལས་དོན་བརྩམས་ཆོག་གི་མི་འདུག་ཨ་ནི་དེའི་སྐབས་སུ། ལས་དོན་བརྩམས་ཆོག་པའི་གི་གནས་སྟངས་ག་འདྲའི་ཆགས་སོང་ན་ཨ་ནི་ཀུ་རུ་སྤྱི་འཐུས་རྣམ་པ་ལ་ཨ་ནི་དེ་ག་ནང་བཞིན་གྱི་འཛིན་སྐྱོང་རེ་ཚང་མ་ལ་ལན་ཕེབས་ཀྱི་ཡིན་ཟེར་ཞུས་ཡིན། འདི་ག་གསར་འགོད་པས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ལ་གྲོས་ཚོགས་ཚོགས་མ་ཐུབ་པའི་གནད་དོན་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་ད་ལྟའི་ཆར་གང་ཡང་ཞུ་རྒྱུ་མིན་ཞེས་གསུངས་བྱུང། འོན་ཀྱང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཀྱི་ཕྱིར་ཕེབས་མ་ཐག་ཏུ་གནད་དོན་དེ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྲིད་སྐྱོང་མཆོག་གིས་གྲོས་ཚོགས་ཚོགས་མ་ཐུབ་པ་དེ་ཡིས་འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་དེར་ཤུགས་རྐྱེན་ཐེབས་ཀྱི་མེད་ཀྱང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ཚོས་བོད་སྤྱི་པའི་དོན་དུ་ཕྱག་ལས་གནང་ཆེད་འགྲོ་གྲོན་མང་པོ་ཞིག་བཏང་བཞིན་ཡོད་ཅེས་དང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ལམ་སྟོན་ཕེབས་པ་བཞིན་བཀའ་ཤག་གི་ངོས་ནས་གནད་དོན་དེ་གང་མགྱོགས་གཙང་མ་བཟོས་ཐབས་ལ

དེ་གསུམ་ཀ་གནོད་འགལ་གང་དགོས་གནང་བ་རེད། དེའི་རྗེས་ལ་ད་དུང་ང་ཚོ་གསལ་པོ་བཟོ་ཡ་དེ་ག་རེ་ཡིན་ཟེར་ན་ད་ལྟ་གྲོས་ཚོགས་ཚོགས་མ་ཐུག་ཡ་དེ་འགན་དེ་བཀའ་ཤག་ལ་རྩ་བ་ཉིད་ནས་མེད་ད་བྱས་ནས་དེ་ང་ཚོ་གསལ་པོ་ཞུ་གཅིག་ཞུ་གི་ཡིན་ག་རེ་ཟེར་ན་གྲོས་ཚོགས་ནང་ལོགས་ལ་སྐྱོན་འཛུགས་བྱེད་མཁན་དེ་བཀའ་ཤག་མ་རེད། གྲོས་ཚོགས་ནང་ལོགས་ལ་སླེབས་དགོས་ཡ་རྒྱུ་མཚན་དེ་བཀའ་ཤག་ཆགས་ཀྱི་ཡོད་མ་རེད། དེ་བཀུར་འོས་སྤྱི་འཐུས་ཆགས་ཀྱི་ཡོད་རེད་དེ་ཡིན་པས་སོང་ཙང། དེའི་གི་དངོས་གནས་བྱས་ན་ཁུངས་སྐྱེལ་བྱེད་ཡག་གི་འགན་འདི་བཀའ་ཤག་ལ་ཡོག་མ་རེད་བཀའ་ཤག་གི་ངོས་ནས་གསང་ཉུལ་བྱས་པ་རེད་གཅིག་བྱས་པ་རེད་གཉིས་བྱས་པ་རེད་ཟེར་ནས་གྲོས་ཚོགས་ནང་དེ་ཚོ་བཀའ་བློན་གྱི་ཞལ་ནས་ཐོན་ཡོག་མ་རེད་ལ་ངའི་སྲིད་སྐྱོང་ཁ་ནས་ཐོན་ཡོག་མ་རེད་ང་ཉིད་གཉིས་མ་གཏོགས་སྐད་ཆ་བཤད་ཡས་མེད་དེ་ཡིན་པས་སོང་ཙང་ཁ་ཚང་གནད་དོན་དེ་གསལ་པོ་མ་ཆགས་བར་དུ་སུ་གཅིག་གིས་ནག་པོ་ཆགས་ཡག་གི་སྐད་ཆ་དེ་ཡོག་མ་རེད་ཨ་ཁུ་ཁོ་གསལ་པོ་ཆགས་ཡས་ལ་དུས་ཚོད་དེ་འགོར་སྲིད་པ་རེད་བ་དེའི་བར་དེ་ལ་གྲོས་ཚོགས་ཚོགས་བྱས། ལས་དོན་འགྲུབ་པ་ཡིན་ན་ང་ཚོ་སྤྱི་པ་དང་རྒན་བཅས་མཉམ་དུ་འཁྱེར་བྱས་འགྲོ་ཐུབ་ཀྱི་ཡོད་རེད། ད་ལྟ་ཁོ་རེ་སྤྱི་འཐུས་ཁག་ཅིག་གིས་དེ་འདྲ་གསུངས་ཞེས་པ་དེ་ད་ག་རང་གནས་ཀྱི་ཡིན་ང་ཚོ་གྲོས་ཚོགས་ཚོགས་གཙོ་ཚང་མ་རེ་ཞིག་ཆགས་ཀྱི་མེད་ཞེས་གསུངས་ཀྱི་ཡོད་པ་ཡིན་ན་ད་འདི་གྲུབ་འབྲས་དེ་འདྲ་ང་ཚོ་རྩད་ཞིབ་བྱེད་འོས་ཀྱི་ཨ་ནི་གྲུབ་འབྲས་དེ་ཆ་ཚང་བྱེད་ཀྱི་ཉི་མ་གཅིག་གཉིས་གསུམ་ག་ཚོད་འགོར་གྱི་ཡོད་པ་ཡིན་ནའི་ང་ཚོ་གང་མགྱོགས་མགྱོགས་འབད་བརྩོན་ཞུ་བསྡད་ཡོད། ཡང་སྐབས་དེར་འདི་གའི་གསར་འགོད་པས་ཉིན་དེར་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ར་བའི་ནང་མ་ཕེབས་མཁན་སྤྱི་འཐུས་ཁག་ཅིག་ལ་བཅར་འདྲི་ཡོང་ཐབས་ཞུས་ཀྱང་དང་ལེན་གནང་མ་སོང། འོན་ཀྱང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཀྲི་ལི་ཡ་ནས་འདིར་བཅར་དགོས་པའི་རྒྱུ་མཚན་ནི་བོད་མིའི་སྒྲིག་འཛུགས་ཀྱི་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་ལས་བསྡོམས་ལ་གཙོ་བོ་དམིགས་ཏེ་ཡོང་བ་ཞིག་ཡིན་ལ། འདིར་འཐུས་ཤོར་བཏང་ན་འགྲིག་ཐབས་རྩ་བ་ནས་མེད་ཅེས་དང། གྲོས་ཚོགས་ཉི་མ་གཅིག་གཉིས་འཐོལ་པ་ཚོགས་དགོས་འདུག་ན་ཚོགས་ན་གལ་ཡོད་མ་རེད་གནད་དོན་གཅིག་གི་དོན་དག་ལ། ཡིན་ནའི་ལས་དེ་རིང་ག་རེ་བྱེད་ཀྱི་ཡོད་རེད། ང་ཚོ་གཏམ་དཔེ་བརྗོད་པ་རྟ་ལམ་བོང་གུས་བཀག་ཟེར་བཞིན་དེ་ནང་བཞིན་རེད། གཏམ་དཔེ་གཞན་པ་ཅིག་སྐྱོར་བ་ཡིན་ན་ཚིག་པ་གཡག་ལ་ཟ་རྡོག་རྒྱག་རྟ་ལ་གཞུས་ཟེར། ང་ཚོས་གནས་ཚུལ་འདི་གི་དོན་དག་ལ་གནས་ཚུལ་གཞན་པ་དེ་གས་བཀག་དགོས་མི་འདུག་བ་ནང་སྲིད་ཀྱི་ལས་བསྡོམས་བཀག་དགོས་ཡོད་མ་རེད་ལས་ཁུངས་གཞན་པ་གི་ལས་བསྡོམས་བཀག་དགོས་ཡོད་མ་རེད་དེ་ཡིན་དུས་དེའི་ལས་བསྡོམས་དེ་འགྲོ་རུ་བཅུག་དང། དེའི་རྗེས་ལ་ཉི་མ་གཅིག་གཉིས་འཐོལ་པ་ཚོགས་དགོས་དགོས་ཡིན་ནའི་རེད་ག་རེ་བྱེད་དགོས་ཡིན་ནའི་རེད་ང་ཚོ་དྲིས་ན་འགྲིག་གི་རེད། གཞན་ཡང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྟེ་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་གསུམ་པའི་སྐབས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས་རྒྱ་ནག་གཞུང་ཚབ་མི་སྣ་དང་ཐུག་འཕྲད་བྱས་ཡོད་སྐོར་གནས་ཚུལ་དེ་ངོས་ལེན་རྩ་བ་ནས་མེད་པ་གསུངས་ཤིང། གནས་ཚུལ་དེ་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པར་འགྲེལ་བརྗོད་གནང་སྟེ་རྒྱ་མིའི་གསང་ཉུལ་སུ་དང་ཟླ་དུས་ཚེས་གྲངས་ནམ་ཞིག་ལ་ཐུག་འཕྲད་བྱས་ཡོད་པ་གཙང་མ་བཟོ་དགོས་པ་མ་གཏོགས་ལས་རིམ་གཞན་ཐོག་ལ་མ་ཕེབས་རོགས་ཞེས་འབོད་སྐུལ་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གར་སོང་ཆ་མེད་དུ་གྱུར་བའི་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཡིན་པ་མཁས་པ་ལྕམ་རཱ་ཧིལ། Dawood། ལགས་ལ་རྒྱ་ནག་གཞུང་གིས་སྐུ་ཚེ་ཧྲིལ་པོའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་ནས་བཙོན་འཇུག་འོག་ཡོད་པ་ཨ་རིའི་ནང་རྟེན་གཞི་གནང་བའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་རེས་གཟའ་ཕུར་བུའི་ཉིན་གསུངས་འདུག་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཡིན་པའི་མཁས་པ་སོགས་ཐོག་དྲག་གནོན་བྱེད་བཞིན་ཡོད་པ་ལྟར། ཡུ་གུར་གྱི་རིག་གཞུང་སོགས་ཀྱི་ཐད་མཁས་པ་ལྕམ Rahile Dawut ལགས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གར་སོང་ཆ་མེད་དུ་གྱུར་བ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་ཁོང་ནས་རྒྱལ་ཁབ་ཁ་བྲལ་གཏོང་ཐབས་བྱས་པའི་ཉེས་མིང་འོག

ཡང་བསྐྱར་ཞུ་གཏུག་གནང་བ་དེར་ཁྲིམས་ཁང་ནས་ཁས་ལེན་མ་བྱས་པ་ཤེས་རྟོགས་བྱུང་སྐོར་རྒྱ་ནག་གཞུང་གི་གནས་ཚུལ་འབྱུང་ཁུངས་ཤིག་ལུང་འདྲེན་བྱས་ནས་གསུངས་འདུག་སློབ་དཔོན་ར་ཧིལ་དཱ་ཧུད་ལགས་ལ་ལོ་མང་རིང་བཙོན་འཇུག་བྱས་པའི་གནས་ཚུལ་གོ་ཐོས་བྱུང་ཡང། ད་རེས་ཨ་རིའི་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཞིག་གིས་ཁོང་ལ་ཚེ་བཙོན་གྱི་ཉེས་ཆད་བཏང་བ་རྒྱ་ནག་གཞུང་གི་གནས་ཚུལ་འབྱུང་ཁུངས་ཤིག་ལུང་འདྲེན་གནང་སྟེ་ངེས་གཏན་བཟོས་ཡོད་པ་དེ་ད་རེས་ཐེངས་དང་པོ་དེ་ཡིན་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས Washington ན་རྟེན་གཞི་གནང་བའི་ཡུ་གུར་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལས་འཆར་འགན་འཛིན Omer Kanat ལགས་ཀྱིས་དེ་ནི་ཡིད་ཧ་ཅང་སྐྱོ་བ་དང་གནོད་ཚབས་ཆེ་བའི་གནས་ཚུལ་ཞིག་ཡིན་སྐོར་འགྲེལ་བརྗོད་གནང་བ་དང། རང་གི་མི་རིགས་ལ་བྱམས་དང་སྙིང་རྗེའི་སྒོ་ནས་ཞབས་ཞུ་སྒྲུབ་མཁན་ཞིག་ལ་ཚེ་བཙོན་གྱི་ཁྲིམས་ཐག་བཅད་པ་དེ་ནི་དོན་དངོས་ཐོག་ཁོང་ཁྲོ་དྲག་པོ་སློང་གཞི་ཞིག་ཡིན་པ་འགྲེལ་བརྗོད་ཀྱང་གནང་འདུག་ལྕམ་དཱ་ཧུད་ལགས་ཀྱིས་གྲངས་ཉུང་མི་རིགས་ཀྱི་དམངས་ཁྲོད་ཀྱི་གོམས་གཤིས་ཐོག་ཞིབ་འཇུག་གནང་སའི་མཐོ་སློབ་ཅིག་གསར་འཛུགས་དང་དེའི་འགན་འཛིན་ཡང་གནང་མྱོང་ཡོད་པ་མ་ཟད་དབུས་ཨེ་ཤི་ཡའི་ནང་གི་ཁ་ཆེའི་གནས་ས་ཁག་གི་སྐོར་ཕྱག་དེབ་མང་པོ་ཐེ་བའི་རྒྱལ་སྤྱིའི་དུས་དེབ་ཁག་ནང་དཔྱད་རྩོམ་མང་པོ་བྲིས་གནང་སྟེ་འཛམ་གླིང་ནང་གི་ཚོགས་ཆེན་མང་པོའི་ཐོག་དེ་དག་སྐོར་སྙན་སྒྲོན་ཞུ་མྱོང་ཡང་ཡོད་པ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཡུ་གུར་སྡེ་ཚན་གྱིས་གནས་ཚུལ་སྤེལ་འདུག། ཡང་རྒྱ་གར་དང་རྒྱ་ནག་གཉིས་ནང་ཆུ་ཤུགས་གློག་འདོན་གྱི་ཚད་གཞི་འདས་པའི་ལོ་བཅུ་ཕྲག་འགའ་ཤས་ནང་ཉམས་རྒུད་ཕྱིན་པའི་རྐྱེན་གྱིས་ཨེ་ཤི་ཡ་གླིང་ཕྲན་ནང་ལ་ཡང་དེ་དེ་བཞིན་གྱི་ཇེ་ཉུང་དུ་ཕྱིན་པ་དང་གློག་གི་དགོས་མཁོ་མང་དུ་ཕྱིན་པ་ཡང་གནམ་གཤིས་ཚ་གྲང་ངེས་མེད་སོགས་ཐོན་པའི་རྐྱེན་གྱིས་རྡོ་སྣུམ་ལ་མང་བ་བརྟེན་དགོས་ཀྱི་ཡོད་སྐོར་གནད་སྡུད་རེའུ་མིག་གི་གྲངས་ཐོ་ཁག་གིས་སྟོན་པ། ད་རིང་རོའི་ཊར་གསར་ལས་ཁང་གིས་སིང་ག་པུར་ནས་གནས་ཚུལ་སྤེལ་འདུག་དེ་ཡང་ཨེ་ཤི་ཡའི་གླིང་ཕྲན་ཁྱོན་ཡོངས་ནས་ཆུ་ཤུགས་ནས་གློག་བཞི་ཆ་གསུམ་རྒྱ་གར་དང་རྒྱ་ནག་གཉིས་ཀྱིས་འདོན་གྱི་ཡོད་པ་དང། ཡང་ཡུལ་གྲུ་འདི་གཉིས་ནི་ཨེ་ཤི་ཡའི་གླིང་ཕྲན་གྱི་རྒྱལ་ཁབ་ཁག་གི་ནང་ནས་དུག་རླངས་བཙོག་པ་མང་ཤོས་བཟོ་མཁན་གྱི་རྒྱལ་ཁབ་གཉིས་ཡིན་འདུག་ལ། རྒྱ་གར་དང་རྒྱ་ནག་གཉིས་ནང་འདས་པའི་ལོ་ཤས་ནང་གནམ་གཤིས་ཚ་དྲོད་མ་སྙོམས་པ་ཧ་ཅང་ཐལ་ཆ་ཆེ་བའི་གནམ་གཤིས་བཏོན་ཡོད་ཅིང་ཡང་ན་ཚ་བ་ཧ་ཅང་ཆེ་བ་དང་ཡང་རྒྱ་ནག་བྱང་ཕྱོགས་དང་ཝེ་ཏི་ནམ་སོགས་ནང། ཆར་པ་དཀོན་པའི་རྐྱེན་གྱིས་རྩྭ་ཐང་སོགས་སྐམ་པའི་གནོད་འཚེ་ཚབས་ཆེ་བཏང་བ་དང་ཡང་དེ་ལས་ལྡོག་སྟེ་རྒྱ་གར་ཤར་ཕྱོགས་དང་བྱང་ཕྱོགས་ཁུལ་ལ་ཆར་ཞོད་ཆེ་བའི་རྐྱེན་གྱིས་ཆུ་ལོག་སོགས་ཀྱི་གནོད་འཚེ་ཚབས་ཆེ་བྱུང་བར་བརྟེན་ནས་རྒྱ་གར་དང་རྒྱ་ནག་གཉིས་ལ་གློག་ཤུགས་ཉུང་བའི་དཀའ་ངལ་ཆེན་པོ་འཕྲད་འདུག།

ཆུ་ཤུགས་གློག་འདོན་ཇེ་ཉུང་དུ་ཕྱིན་པར་བརྟེན་ནས་ཡིན་སྐོར་སོགས་གསུངས་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ལ་དྭགས་ཁུལ་ལ་རྟེན་གཞི་གནང་བའི་ཤ་ཚ་ཚོགས་པ་ཞེས་པ་ཆེད་འཛུགས་གནང་དགོས་པའི་དམིགས་ཡུལ་དང་དཔེ་ཀློག་གི་གོམས་གཤིས་འཇོག་ཐབས་སོགས་ཀྱི་ལས་འགུལ་སྤེལ་བཞིན་པའི་བརྒྱུད་རིམ་སྐོར་འབྲེལ་ཡོད་བསྟན་འཛིན་དཔལ་ལྡན་ལགས་སུ་རིན་ཆེན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་བསྐྱར་སྒྲིག་གིས་སྙན་སྒྲོན་གནང་གི་རེད། རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་གྱི་ལྕོག་ལམ་སར་གཞིས་ཆགས་ནང་རྟེན་གཞི་བྱས་པའི་གཞུང་འབྲེལ་མ་ཡིན་པའི་ཤ་ཚ་ཚོགས་པའི་འབྲེལ་ཡོད་ལས་བྱེད་བསྟན་འཛིན་དཔལ་ལྡན་ལགས་ཐོག་མར་ང་ཚོས་དེ་བཅར་འདྲི་ཞུའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན་བཀྲིས་བདེ་ལེགས། བསྟན་འཛིན་དཔལ་ལྡན་ལགས་ད་ལྟ། ཁྱེད་རང་ཚོས་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་ག་དུས་འགོ་བཙུགས་གནང་པ་ཡིན་ན་ཐོག་མར

མཐོ་སློབ་ཐོན་ཚར་གཞུག་ལ་ང་ཚོ་དེ་སླར་ཡང་སྤྱི་ཚོགས་ནང་ལོགས་ལ་ད་འདོད་སྤོ་བོ་ཆུང་བ་དེ་ཚོས་ད་འདོད་དེ་འདྲའི་དཀའ་ངལ་འཕྲད་ས་རེད་བསམ་ནས་ཡོད་མི་འདུག་ཨ་ནི་ང་ཚོ་གིས་ད་ག་བྱས་ན་ཡག་པོ་འདུག་ལབ་ནས་ང་ཚོ་ཇ་ཁང་ཞིག་ནང་ལ་འཛོམས་ནས་ང་ཚོ་སྐད་ཆ་བཤད། ཨ་ནི་སྐད་ཆ་བཤད་དུས་སོང་ང་ཚོ་ག་རེ་གྲོས་བསྡུར་བྱུང་རེད་ལབ་ན། ཚོགས་པ་བཙུགས་གོ་ཟེར་ར། ཨ་ནི་ཚོགས་པ་དེ་ལ་དམིགས་ཡུལ་གཙོ་བོ་གསུམ་བཞག་གོ་ལབ་ནས་ར། ཨ་ནི་དམིགས་ཡུལ་དང་པོ་དེ་ག་བཞག་ཡོད་ལབ་ན་ཨ་ནི་ང་ཚོ་ཀློག་རྩལ་གྱི་གོམས་གཤིས་བསྐྲུན་ཡས། གཉིས་པ་དེ་ལ་ཡང་ཨ་ནི་ང་ཚོ་བོད་དོན་གྱི་ཐོག་ལ་ང་ཚོ་ག་རེ་ག་རེ་བྱེད་ཐུབ་ས་རེད་ར་གཞོན་སྐྱེས་ཅིག་ཡིན་པའི་ཆ་ནས་འོ་འདི་བྱས་ཨ་ནི་གསུམ་པ་དེ་ལ་ཡང་ཨ་ནི་ང་ཚོ་ད་གཞོན་སྐྱེས་མང་པོ་ཅིག་ལས་ཀ་མེད་དེ་དེ་ཡོད་འདྲེ་ལྷག་འགྱོག་དཔེ་མང་པོ་ཡོད་འདུག་ཙང་ཁོང་ཚོ་ལ་ཡང་ང་ཚོས་ཀྱི། འདི་སྒྲོམ་གཞི་ད་མེད་པའི་སློབ་སྦྱོང་ཡིན་དུས་ཡོད་རེད་ད་ང་ཚོ་སྐྲ་བཞར་ཡིན་ནའི་རེད་ཨན་དེ་ནས་བཞིན་གྱི་མཛེས་བཟོ་བྱེད་ཡས་ད་དེ་འདྲས་ཀྱི་ད་ཟབ་སྦྱོང་འགྲོ་ད་ཨན་འདྲས་ཀྱི་ང་ཚོའི་གོ་སྐབས་བསྐྲུན་ན་ལབ་ནས་དམིགས་ཡུལ་གཙོ་བོ་གསུམ་བཞག་ནས་ང་ཚོ་འགོ་འཛུགས་བྱས་ཉིས་སྟོང་བཅུ་དགུ་ལོ་ལ་སྐབས་དེ་དུས་འོས་སུ་ལ་ང་ཚོ་སྤུན་གཉིས་ས་གཅིག་ཕལ་ཆེ་བ་ཅིག་ལས་ཀ་བྱས་ད་བྱེད་བཞིན་པ་རེད་ཨ་ནི་ཡིན་དུས་འོས་སུ་ལ་གཟའ་ཉི་མ་དེ་ད་སོ་སོ་ཚང་མ་སྟོང་པ་ཡིན་དུས་འོས་སུ་ཨན་གཟའ་ཉི་མ་དེ་ང་ཚོ་ང་རང་ཚོའི་སྤྱི་ཚོགས་ཀྱི་ད་ད་ང་ཚོ། བསོད་ནམས་གླིང་གཞིས་ཆགས་ནང་ལོགས་ལ་བརྒྱ་ཤོག་བཅུ་གཉིས་ཡོད་བརྒྱ་ཤོག་ཁ། བྱང་ཐང་མ་རྩེ་ཡུལ་ཆེན་ནི་ར། བརྒྱ་ཤོག་བཅུ་གཉིས་ཡོད་དུས་ཆེན་བརྒྱ་ཤོག་བཅུ་གཉིས་ལ་ནི། ཤེས་རིག་གིས་གནང་བཞག་རྒྱུད་ཀྱི་ད་ལྟ། དཔེ་མཛོད་ཆུང་ཆུང་དེ་འདྲ་ཡོད་ར། ཨ་ནི་འོང་དེ་དཔེ་མཛོད་དེ་ཚོས་ནི་ང་ཚོའི་ཕ་ལ་འགྲོ། ཨ་ནི་ང་རང་ཚོའི་ཕྲུ་གུ་གསུམ་གསུམ་བགོ་བཤའ་བརྒྱབ་ར། བརྒྱ་ཤོག་བརྒྱ་ཤོག་གོབ་ཤེས་བརྒྱ་ཨ་ནི་ཕ་ལ་འགྲོ། ཨ་ནི་སྤུ་དེ་ཚོ། བརྒྱ་ཤོག་གི་ཕྲུ་གུ་ཆུང་བ་དེ་ཚོ་ཨ་ནི། སྐོང། ཨ་ནི་ཕྲུ་གུ་དེ་ཚོ་ལ་ནི་ཀློག་རྩལ་གྱི་ང་ཚོའི། སྐད་ཤུགས་ཆེན་པོའི་ངང་ནས་ཀློག་ཡ་ཡིན་ན་རེད། ཨ་ནི་ཀློག་རྩལ་དང་འབྲེལ་བའི་ཁྱོད་ཀྱིས་ང་ཚོ་རྩེད་མོ་འོན་འགྲིག་ར། འོན་དེ་འདྲའི་རྩལ་དང་ཨ་འདྲ་མང་པོ་ཞིག་ར། ཨེ། ད་ག་ལེ་ག་ལེ་ང་ཚོ། ད་ང་ཚོ་གིས་ད་ག་དུས་ནས་ལས་ཀ་ཅིག་བྱེད་དུས་སུ་སེམས་ཤུགས་གཅིག་པོས་འགྲིག་མི་འདུག་ཡང་ང་ཚོ་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་དང་དེ་འདྲའི་དགོས་དུས་སུ། ད་ལྟའི་ཆ་ལ་ང་ཚོ་ད། Tibet Fund། ཡོད་ར་བོད་ཀྱི་ཐེབས་རྩ་གིས་ནི་ང་ཚོ་ལ་སྐབས་དེ་དུས་སྐབས་སུ་ནི་དང་ཤོས་བོད་ཀྱི་ཐེབས་རྩ་ལ་ང་ཚོ་འབྲེལ་བ་བྱས། ཨེ་བོད་ཀྱི་ཐེབས་རྩ་གིས་ང་ཚོ་ལ་ནི་ང་ཚོས་ཀྱི་ནི་ལས་གཞི་དེ་ལ་རྒྱབ་སྐྱོར་གནང་བྱས་ནི་ཨེ་ནི་ང་ཚོས་དཔལ་འབྱོར་གྱི་ཅིག་རྒྱབ་སྐྱོར་དེ་ར། ཨེ་དེ་ནི་བྱས་ནི་ག་ལེ་ག་ལེ་ནི། ད་ཡང་ང་ཚོས་ཀྱི་མི་ནི་གསར་བརྗེ་དེ་ག་ལེ་ག་ལེ་པོ་ཅོག་བཅུ་བཞི་ཆགས་ཨེ་དེ་ནི་བདུན་ཆགས་ཨེ་དེ་ནི་དྲུག་ཆགས་ཨེ་ད་ལྟ་ཆ་ལ་ནི་མི་ལྔ་ཅིག་ལྷག་ཡོད་རེད། ལགས་ལགས་སོ་ད་ད་ལྟ་ཤ་ཚ་ཚོགས་པ་དེ་གི

ལ་ཟེར། དེ་འདྲའི་མང་པོ་ཅིག་ལས་ཀ་བྱུང་འདུག་ཟེར་ནས་ག་ལེ་ག་ལེ་ང་ཚོ་གིས་ཁ་ཤུ་གནང་ན། ང་རང་རེད་ཤག་ཤེ་ན། རྒྱབ་ལྗོངས་ད་དཔེ་མཛོད་ཀྱི་རྒྱབ་ལྗོངས་ཡོད་མ་རེད་དེ་ཡིན་ན་ཡང་ད་ང་ཚོ། ད་ལྟ Goa ལ་ནི book worm ལབ་ཡས་ཅིག་ཡོད་ར། ཁོང་ཚོ NGO ཅིག་ཨེ་ནི་འོང་འདི་དང་འབྲེལ་བ་ང་ཚོ་ཆགས་ཨེ་འདི་བྱས་ནས་ང་ཚོ། ང་དང་ང་ཚོ་ཚོགས་མི་གཞན་པ་ཅིག་ལ་པད་མ་སྒྲོལ་མ་ལབ་ཀྱི་རེད། པད་མ་སྒྲོལ་མ་དང་ང་གཉིས་ཀ་ལ་ནི། Library Educators Course ལབ་ནས་ཅིག LEC program ཅིག་ཡོད་ར།

དཔལ་འབྱོར་གྱི་དེ་སྐབས་སུ། ད་ང་ཚོ་བོད་ཀྱི་ཐེབས་རྩ་གྱི་རྒྱབ་སྐྱོར་རག་པ་རེད་དེ་ཡིན་དེ་ཡང་སྐབས་དེ་དུས་སུ་ང་ཚོས་ཀྱི་ཨེ་ནི། ཁང་གླ་སྤྲད་ཡ་ད་དེ་འདྲས་ཀྱི་ང་ཚོས་ཀྱི་བོད་ཀྱི་ཐེབས་རྩ་ལ་འབྲེལ་བ་བྱེད་མི་ཐུབ་སྐབས་སུ་ལ་ཨེ་ང་ཚོ་ཁང་གླ་སྟོན་ཡ་ཡོད་མ་ར། ཨོང་དེ་སྐབས་སུ་ཨེ་ས་གནས་ཀྱི་གཞོན་ནུ་ལ་ཨེ་ནི་ང་ཚོ་དེ་གཡར་རོགས་བྱེད་དང་ལབ་ནི་ར། རིན་མེད་ཀྱི་ཐོག་ནས་ཨེ་ནི་ཁོང་ཚོས་ཀྱི་གཡར་བྱས་ནི་ཨེ་ནི་ང་ཚོ་ད་ད། གཟའ། ཟླ་བ་གུང་སེང་རེད་ཡ་གཞན་པ་ང་ཚོས་རེས་གཟའ་རྟག་པར་ཞིག་ང་ཚོ་གི་སློབ་གྲྭ་ཕྲུ་གུའི་ཆེད་དུ་ར་ཕྲུ་གུ་སློབ་གྲྭ་སློབ་གྲྭ་གྲོལ་བ་དང་ང་ཚོ་དཔེ་མཛོད་ལ་སླེབས་དཔེ་མཛོད་ལ་ཀ་མ་ཇོ་ག་སྒྲུང་དེབ་ཀློག་ཨ་ནི་ང་ཚོས་ཨ་ནི་སོ་སོ་སོ་སོ་དེབ་དེ་ག་འདྲ་གཅིག་གཅིག་ནང་ཁུལ་ཕར་ཚུར་ཨ་ནི་འགྲེལ་བཤད་རྒྱག་ཡ་དང་ཕར་ཚུར་ག་རེ་སོ་སོ་དེ་སྒྲུང་དེབ་དེ་ཀློག་ནི་ག་རེ་ཚོར་སོང་ལབ་དེ་འདྲའི་སྐད་ཆ་བཤད་ཡ་དང་ཨ་འདྲ་བྱེད་ཀྱི་ཡོད་རེད་ཨ་ནི་ང་ཚོ་གཉིས་པ་གཅིག་ག་རེ་བྱེད་ཀྱི་ཡོད་ལབ་ན། བྱང་ཐང་ས་ཁུལ་ལ་ང་ཚོའི Reading Intervention Program ལ་ནི་ལོ་རྟག་པར་ཞིག་བྱེད་ཀྱི་ཡོད་རེད། ད་ལན་དེ་ང་ཚོས་ད་ད་ལྟ་སྤྱི་ཟླ་དགུ་པ་ཏ་རིག་བཅུ་ལ་ང་ཚོས་འགྲོ་ཡ་རེད་བྱང་ཐང་ལ། ཨེ་ནི་བྱང་ཐང་ལ་ང་ཚོས་ད་ད་ས་ཆ་གཙོ་བོ་གཙོ་བོ་སྔོན་མ་ང་ཚོ་ད Lockdown ལས་ར་ང་ཚོ COVID དུས་ཚོད་སྐབས་སུ་ལ་ཨེ་ང་ཚོ། སློབ་གྲྭ་མི་འདུག་ས་ནི་ང་ཚོའི་བྱང་བྱང་ཐང་གི་ས་ཁག་དགུ་ཡོད་རུང་ངོ་ནི་བྱས་ན་ས་ཁག་དགུ་ལ་ཨ་ནི་འབྲོག་ས་མ་འདྲ་མ་འདྲ་མ་འདྲ་ཡོད་དུས་སུ་སྐབས་དེ་དུས་འོད་ཟེར་ང་ཚོ་འབྲོག་ས་རེ་རེ་རེ་རེ་རེ་ལ་འགྲོ་ཨ་ནི་འོ་འདི་འདི་བྱས་ནས་ང་ཚོ་ཟླ་བ་གཅིག་སྐོར Reading Intervention Program དེ་ད་ཡིན་ན་ཡང་ད་ད་ལྟའི་ཆ་ལ་ཨ་ནི་སློབ་གྲྭ་འདི་ཚོ་ཡོད་དུས་བབས་ཚུལ་ལ་ཨ་ནི་ང་ཚོ་སློབ་གྲྭ་ཁག་གསུམ་ཡོད་རེད་བྱང་ཐང་སུམ་མདོ་བྱང་ཐང་ཉོ་མ་ནི་བྱང་ཐང་ཧན་ལེ་ན་ནི་གསུམ་ཡོད་རེད། ཨ་ནི་འོ་འདི་གསུམ་ཆ་ལ་ང་ཚོས་བདུན་ཕྲག་གཅིག་གཅིག་གཅིག་ལ་ནི་བགོ་བཤའ་བརྒྱབ་ནས་ནི་ང་ཚོའི Reading Intervention Program ལབ་ནི་གཅིག་བྱུང་བ་རེད་ར། ཨ་ནི། ལའང Reading ལའང Reading Intervention Program འདིའི་ནང་ལོགས་ལ་ང་ཚོས་ཁ་ཆུ་བོར་ལབ་ན། བདུན་ཕྲག་གཅིག་གི་ནང་ལོགས་ལ་ཨ་ནི། ང་ཚོ་ག་རེ་ག་རེ་བྱེད་གིན་པའི་ལས་རིགས་ར་འོ་འདི་ནང་ལོགས་ལ་ཨ་ནི། ང་ཚོ་ག་རེ་ཡོད་ལབ་ན། ང་དང་པོ་དེ Library Card བཟོ་གོ་ར། Library Card དེ་ག་རེ།

ཁ་བསྡུ་ཐ་སྙད་ད་ལྟ་བོད་སྐད་ནང་ལ་ཧ་གོ་མ་སོང་ར། ཡིན་ན་ཡང་ང་ཚོས་ཀྱི་ད་ལྟ་འདི་གང་འདྲ་ཞིག་ཡོད་ལབ་ན། དེབ་དེའི་སྐོར་དུ་བཤད་ར་ཡིན་ན་ཡང་དེབ་གང་ཚང་མ་བཤད་པ་བྱས་དེབ་ཕྱེད་ཀ་ལས་ཕྱེད་ཀ་ཞིག་དཔེར་ན་ཆ་བཞག་ན་ང་ཚོ་ལྟད་མོ་མ་སྟོན་སྔོན་ལ་ང་ཚོས Trailer ལབ་ནི་གཅིག་སྟོན་གྱི་མི་འདུག། འོ་འདི་ནས་འགྲོ། སྔོན་བརྗོད་འདྲ་བོ་ཅིག། སྔོན་བརྗོད་འདྲ་བོ་དེ་འོ་དེ་ནང་བཞིན་དེབ་ཀྱི་སྔོན་བརྗོད་འདྲ་བོ་དེ་བཤད་ར་ཕྲུ་གུ་ཚོ་ཁ་ནས་བཤད་ཨ་ནི། འདི་ནང་ལོགས་ལ་ནི་ཚར་ཚར་བའི་གཞུག་ལ་ནི་སོ་སོ་གི་ཤོག་གྲངས་ག་ཚོད་འདི་ཡིན་འགྲོ་ཡང་ཨ་ནི། དེ་ནང་བཞིན་གྱི་ཕྲུ་གུ་དེ་བྱས་ཚར་བ་ལྟ་བུ་དམངས་ཀྱི་ཕྲུ་གུ་དེ་ཚོ་གིས་ཡང་སོ་སོ་ལ་དྲི་བ་གཏོང་ཡ་དང་དེ་འདྲ་གི་གོ་སྐབས་སྤྲད་ཀྱི་ར་ཨེ་ང་ཚོས་དང་པོ་ཉིད་ལ་ང་རང་ཚོ་ང་ཚོའི་ད་ལྟ་དཔེ་མཛོད་ལ་ཡོད་རྒྱུ་ལས་ཨ་ཆེ་ཡིན་མོད་ང་རང་ཚོས་ཀྱི་དང་པོ་འགྲེམས་སྟོན་བྱེད་ཨེ་འདི་གཞུག་ལ་ནི་ཁོང་ཚོ་ཕྲུ་གུ་དེ་ཚོ་ལ་བྱེད་བཅུག་ཡ་དང་དེ་འདྲ་བྱེད་དགོས་ར་ཨེ་ནི་ཡང། ང་ཚོ Display ལ་ཡོད་ཀྱི་རེད Display ལབ་ན་ང་ཚོ་དེབ་ལ་ཡོད་ན་ག་རེ་ལབ་ན་དེབ་གཅིག་པོ་སྟོན་པ་མ་ཟད་ཨ་ནི་དེབ་འདི་དང་ཨ་ནི་ཕྲུ་གུ་འདི་ག་འདྲས་བཀུག་གི་ཡིན་ལ་ཡོད་ཀྱི་མ་རེད་འོ་དེ་འདྲས་ཀྱི་ཐོག་ལ་ཡང་ང་ཚོ་གི་དེ་འདྲས་ཁོང་ཚོ་ལ་འགྲེལ་བཤད་རྒྱག་ཡ་དང་དེ་འདྲས་བྱེད་ཀྱི་ཡོད་ར་དང་འོ་དེ་ནང་བཞིན་གྱི་ང་ཚོ་ཉི་མ་རེ་རེ་ལ Program རེ་རེ་རེ་རེ་བྱས་ནས་བདུན་ཕྲག་གཅིག་གི Program བཟོས་ནས་འགྲོ་གི་ཡོད་ར། ལ་དྭགས་ལ་ཡོད་པའི་གི་གཞུང་འབྲེལ་མ་ཡིན་པའི་ཤ་ཚ་ཚོགས་པའི་གི་འབྲེལ་ཡོད་བསྟན་འཛིན་པ་འདི་ལགས་ང་ཚོ་དེ་བཅར་འདྲི་ཞུ་ཡའི་གོ་སྐབས་གནང་ནས་ཨ་ནེ་ཁྱེད་རྣམ་ཚོ་གི་ད་ལས་དོན་སྤེལ་ཕྱོགས་འགྲེལ་བཤད་གནང་པར་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བཙན་གཡེམ་མེད་པའི་བོད་པའི་སྤྱི་ཚོགས་ཤིག་བསྐྲུན་ཐབས་གནང་བཞིན་པའི་ལས་དོན་དང་འབྲེལ་བའི་སྐོར་གཡང་སྒྲོལ་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་བོད་ཀྱི་བུད་མེད་རོགས་རམ་ཚོགས་པའི་ལས་བྱེད་བདེ་ཆེན་ལགས་བཅས་པར་གནས་འདྲི་ཞུས་པའི་ལེའུ་གསུམ་པ་དེ་གསན་རོགས་གནང།

དབུས་བོད་མིའི་སྒྲིག་འཛུགས་ནས་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་དེ་ཉིས་སྟོང་བརྒྱད་ལོ་ལ་དབུ་འཛུགས་གནང་རྒྱུ་གཅིག་རེད་ཤ་ལ། དེའི་དབུ་འཛུགས་གནང་སྟངས་དེ་བཀའ་ཤག་སྐབས་བཅུ་གསུམ་སྐབས་དུ་སྲིད་བྱུས་གཅིག་གཏན་འབེབས་གནང་ཤ་སྲིད་བྱུས་དེ་གི་མིང་ལ་བུད་མེད་ནུས་སྟོབས་གོང་སྤེལ་སྲིད་བྱུས་ལབ་ནི་ར་བྱས་ཙང་སྲིད་བྱུས་དེ་ཨ་ནི་ལག་བསྟར་བྱེད་ཡ་དང་སྲིད་བྱུས་དེ་ལ་ཨ་ནི་རྒྱབ་སྐྱོར་བྱེད་ཆེད་དུ་ཨ་ནི་ཚན་པ་གཅིག་དབུ་འཛུགས་གནང་བ་བྱས་ནས་ཉིས་སྟོང་བརྒྱད་ནས་འགོ་འཛུགས་ཤ་ལ། ལགས་ལགས་སོ་ད་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་འདིའི་དབུ་འཛུགས་གནང་ནི་འདི། སོ་སོ་ལས་འགན་རེ་དང་གཙོ་བོ་ག་རེ་རེད་ལགས། ལགས་འོང་ད་ཚན་པའི་གི་ལས་འགན་གཙོ་བོ་གཅིག་ད་ང་ཚོ་གི་སྲིད་ཇུས་འདི་ལྟར་བྱས་ལ་སོགས་པ་དང་ཨ་ནི་སྲིད་ཇུས་འདི་ཨ་ནི་ང་ཚོ་ད་བུད་མེད་ནུས་སྟོབས་ཚན་པའི་གཅིག་པུའི་གི་སྲིད་ཇུས་འདི་ལག་བསྟར་བྱེད་ཡ་མེད་པ་བྱས་ཨ་ནི་སྲིད་ཇུས་འདི་ད་བོད་མིའི་སྒྲིག་འཛུགས་ཨ་ནི་ཁྱབ་ཁོངས་ལ་ནི་ཁྱབ་ཀྱི་ཡོད་རེད་བ་བྱས་ཙང་འདི་ཚོའི་གི་ཨ་ནི་ཡང་སྒྲིག་འཛུགས་གི་ལྷན་ཁང་གཞན་པ་འདི་ཚོ་ལ་ཨ་ནི་རྒྱབ་སྐྱོར་གནང་ཡང་བྱེད་ཀྱི་ཡོད་རེད་བ། བྱས་ཙང་ད་དེའི་རྒྱུ་མཚན་གཙོ་བོ་གཅིག་དེ་རེད་བཞག་བྱས་ཙང་ད་སྲིད་ཇུས་ནང་ལོ་ལ་གི་སྲིད་ང་ཚོ་ཞིབ་ཕྲ་བྱས་ནས་གཟིགས་པ་ཡིན་ན་སྲིད་ཇུས་ཇུས་དེ་ད་ཉིས་སྟོང་བརྒྱད་ལོ་ལ་གཏན་འབེབས་གནང་དུས་དོན་ཚན་ལྔ་ཞིག་ནང་ལོ་ལ་ནི་དོ་སྣང་བྱས་བཞག་ལ་ཡ་ཨ་དོན་ཚན་ལྔ་དེ་ནང་ལོ་ལ་ཤེས་ཡོན་དང་ཨ་ནི་དམིགས་བསལ་གྱི་བཙུན་མ་གི་ནུས་སྟོབས་སྤེལ་ཡ་དང་བུད་མེད་ཀྱི་འགོ་ཁྲིད་ནུས་སྟོབས་སྤེལ་ལ་སོགས་པ་དེ་འདྲའི་སྒང་ལ་ཨ་ནི་ཤུགས་ཆེན་པོ་ཞིག་བཞག་བཞག་ལ་ཨ་ཡིན་ནའང་ད་ཉིས་སྟོང་བཅུ་བདུན་ལོ་ལ་བཀའ་ཤག་སྐབས་བཅོ་ལྔའི་སྐབས་དུ་ལ་ཨ་ནི་སྲིད་ཇུས་དེ་བསྐྱར་ཞིབ་འགྲོ་བྱས་ཨ་ནི་སྲིད་ཇུས་དེ་རྒྱ་བསྐྱེད་འགྲོ་ཡོད་རེད།

འབྲེལ་མཐུད་ཚན་པ་འདི་ཐོག་མར་ག་དུས་བཙུགས་གནང་ཡིན་ན། འདི་ལ་ད་ང་ཚོ་ལས་ཁུངས་འདི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་ཉིས་སྟོང་ཉི་ཤུ་ལ་ནི་ཐོག་མར་འགོ་བཙུགས་རེད། ལགས་ལགས་སོ། ད་འདི་འགོ་བཙུགས་གནང་དགོས་ཡག་གི་ཐོག་མའི་དམིགས་ཡུལ་དེ་གང་འདྲ་རེད་ཟེར་ན། ང་རང་ཚོ་བོད་པ་ག་ཅིག་སྤྱི་ཚོགས་ནང་ལ་ནི་ཕོ་མོའི་རྟགས་ཀྱི་དབྱེ་བ་ལ་བྱས་ནས་དྲག་སྤྱོད་དེ་འདྲ་ཡོང་གི་ཡོད་ར། ཡིན་ནའང་ད་ང་ཚོའི་སྤྱི་ཚོགས་ནང་ནས་ད་མ་ལ་མ་ཤེས་དུས་མ་ཤེས། འོ་དེ་བྱས་ནས་ཡང་ཅིག་དཀའ་ངལ་བཤད་ས་ཡང་མིན་ན་ང་ཚོ་རྒྱ་གར་ཁོ་རང་ག་ཅིག་ད་འབྲེལ་མཐུད་ལས་ཁུངས་མང་པོ་ཡོད་རེད call Help Line འདི་དེ་ཡིན་ན་ང་རང་ཚོ་བོད་པ་ཁོ་རང་གི་ལོགས་སུ་བཙུགས་པའི་རྒྱུ་མཚན་ཆེ་ཤོས་ཅིག་ག་རེ་བྱས་འདུག་ལབ་ན་ང་རང་ཚོ་རྒྱ་གར་ག་ཅིག་འབྲེལ་མཐུད་ལས་ཁུངས་ལ་ཁ་པར་བཏང་བ་ཡིན་ན་སྐད་ཅིག་མ་འདང་ནི། དཀའ་ངལ་འཕྲད་དུས་སྐབས་དུ་ཨ་ང་རང་ཚོ་ལས་ཁུངས་ཀྱི་བོད་པ་ཁོ་རང་ཚོ་ལ་ལས་ཀ་བྱེད་དུས་སྐབས་དུ་ཨ་ནི་སྐད་ཆ་བཤད་ཡ་དང་ཚང་མ་ལས་སླ་བོ་ཡོང་གི་ཡོད་ཙང་ཨ་ནི་ང་ཚོས་འགོ་ཨ་ནི། བཙུགས་ཡོད་པའི་གཞི་རྒྱུ་མཚན་ཆགས་ཀྱི་འདུག་གི་ལ། ལགས་ལགས་སོ། ད་ལས་ཁུངས་འདིའི་འགོ་བཙུགས་ནི་གཅིག་རྩ་བའི་ད་བུད་མེད་དྲག་སྤྱོད་ད་ད་རྩུབ་སྤྱོད་འདི་འདྲའི་མྱངས་ནས་ལྷག་པར་དུ་ད་བཙན་གཡེམ།

ང་ཚོའི་ཟབ་སྦྱོང་འདི་ད་སྐད་གཙང་མ་གསུང་ནས་སྐད་ཆ་དང་པོ་འདྲ་བོ་རེད་བཞག་ར་ད་ང་ཚོ་གི་ཡར་རྒྱས་ཀྱི་རྣམ་པ་འགྲོ་ལབ་ནའང་རེད་ང་ཚོ་གི་མུན་པ་སེལ་བའི་གི་རྣམ་པ་ལབ་ནའང་རེད་ར་བྱས་ཙང་ད་སྒོ་དང་པོ་དེ་ཨ་ནི་གོ་རྟོགས་དེ་རེད་བཞག་ར་བྱས་ཙང་ང་ཚོའི་གི་ད་ཟབ་སྦྱོང་བྱས་དེ་ད་ང་ཚོ་གི་གཞི་རྩའི་འདྲ་བོ་ཅིག་ཆགས་ཀྱི་འདུག་ར་ད་གཞི་རྩ་དེ་ག་རེ་བྱེད་ཐུབ་རེད་ལབ་ན་ང་ཚོ་གི་སློབ་གསོ་གྲས་དང། གོ་རྟོགས་སྤེལ་ཡས་དང་འདི་ཚོ་ཆགས་ཀྱི་འདུག་ལ་བྱས་ཙང་ང་ཚོ་གི་ཨ་ནི་ད་ལྟའི་ཆ་ལ་ད་ང་རང་ཚོའི་ཚན་པའི་གི་གནས་བབ་ཡིན་ནའི་རེད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་གནད་དོན་འདི་འདྲའི་རིགས་སྒང་གནས་བབ་ཡིན་ནའི་རེད་དེ་ད་ལྟའི་ཆ་ལ་ང་ཚོ་མང་ཆེ་ཞིག་ད་གོ་རྟོགས་ཉུང་དྲགས་པ་དང་ཨ་ནི་ཡང་འདི་འདྲའི་སྒང་ལ་གལ་ཆེན་པོ་ཡིན་མིན་མཚམས་མཚམས་ངོ་འཛིན་བྱེད་མ་ཐུབ་བ་དང་ཡང་མཚམས་མཚམས་ང་ཚོ་རྐང་ཐུག་ཤོར་འགྲོ་རྒྱུ་འདྲ་བོ་ཆགས་ཀྱི་ཡོད་དེ་རེད།

བཀའ་འདྲི་ཞུ་ཡ་གཅིག་ལ། ད་ང་རྣམ་ཚོའི་ལས་ཁུངས་སླེབས་མཁན་མང་ཆེ་ད་སྤྱི་ཚོགས་ནང་གི་བུད་མེད་ཚོ་ཡིན་ན་ག་འདྲ་རེད་ན། ད་ང་ཚོས་ད་ལའང་ཞུ་གཏུག་བྱེད་མཁན་མང་ཆེ་བ་དེ་གེ་ལ། ས་གནས་ཁག་ནས་ལས་ཁུངས་ལས་ཀ་བྱེད་མཁན་མིན་པར་ད་ང་རང་ཚོ་ཁྱིམ་ནང་ལས་ཀ་བྱེད་མཁན་ཡིན་ནའི་རེད་ད་དགུན་ཚོང་རྒྱག་མཁན་ཡིན་ནའི་རེད་ད་དེ་འདྲའི་ཕྱོགས་ནས་ཡིན་རྒྱུ། ད་ས་གནས་ས་གནས་གའོ་ག་ས་ནས་ང་ཚོ་ལ་ད་ད་བར་དུ་ཞུ་གཏུག་བྱེད་མཁན་བྱུང་རེད། ད་ཡང་ས་གནས་གཅིག་པུ་མིན་པ་ང་ཚོ་གི་སློབ་གྲྭ་ནང་ལོགས་ནས་ད་འཁྲིག་སྤྱོད་ཀྱི་ལས་ངན་པ་བྱུང་རྒྱུ་ག་ཅིག་དེ་འདྲའི་པི་ང་ཚོ་ལ་ཞུ་གཏུག་བྱུང་ཡོད་རེད་གི་ལ་ཨ་ནི་འདི་མ་ཟད་ཕྲུ་གུ་ལ་ཨིན་སྐད་དུ་ཞུས་ན Child Abuse ཕྲུ་གུའི་ཐོག་བརྙས་བཅོས་གཏང་རྒྱུ་འོ་དེ་འདྲའི་ག་ཅིག་ཞུ་གཏུག་པི་ང་ཚོ་ལས་ཁུངས་ལ་དེ་འདྲའི་འདྲ་བོ་བྱུང་ཡོད། ད་ང་རྣམ་ཚོས་འདི་དཀའ་ངལ་སེལ་ཡག་ལ་ཡོད་རེད་བ་དེ་སྔོན་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་བཙན་གཡེམ་མེད་པའི་བོད་མིའི་སྤྱི་ཚོགས་བསྐྲུན་ཐབས་ཀྱི་ལམ་སྟོན་ཡིག་ཆ་ཟེར་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་འབྲི་སྟོན་གནང་སོང་བྱས་ཙང། སྐབས་དེའི་བཙན་གཡེམ་མེད་པ་ཟེར་དུས་ང་ཚོ་བཙན་གཡེམ་གྱི་འཁྲིག་སྤྱོད་གཅིག་པུ་མིན་པ་རྩུབ་སྤྱོད་དང་སྒང་ག་སྙིང་པོ་རྩིས་བྱས་རེད་བ་སྟབས་ང་རྣམ་ཚོས་ད་བུད་མེད་ཐོག་ལ་ཐུགས་འཁུར་གནང་མཁན་ཅིག་ཡིན་པའི་ངོས་ནས་དེའི་འགོག་ཐབས་ལ་ཐབས་ལམ་བཟང་ཤོས་དེ་ག་རེ་གཟིགས་འདུག་ད་ལྟ་བྱས་ན། ད་ལྟ་ཆ་ལ་གི་ལ་ཐབས་ལམ་བཟང་ཤོས་དེ་གོ་རྟོགས་སྤེལ་དེ་ཆགས་ཀྱི་འདུག་ར་གོ་རྟོགས་མེད་པའི་ཐོག་ནས་མི་མང་པོ་ཅིག་གིས་ད་དྲག་རྩུབ་ག་ཅིག་དང་འཁྲིག་སྤྱོད་ག་ཅིག་ལས་ཀ་དེ་ཚོ་བྱེད་ཀྱི་འདུག་ར་གོ་རྟོགས་མེད་པའི་རྐྱེན་གྱིས་ཨ་ནི་ང་ཚོ་ལ་དཀའ་ངལ་སླེབས་ས་གི་རྒྱུ་གཙོ་ཆེ་ཤོས་དེ་ཆགས་ཀྱི་འདུག། དེ་ནས་ངས་མཐའ་མ་དེ་ཚེ་རིང་སྐྱིད་ལགས་བཀའ་འདྲི་ཞུ་ཡ་གཅིག་ལ་ང་རྣམ་ཚོའི་ཕྱག་ལས་འདི་གཙོ་རེད་དེ་ད་ཅིག་བཙན་གཡེམ་མེད་པའི་བོད་མིའི་སྤྱི་ཚོགས་ཟེར་དེ་བསྐྲུན་ཡག་གི་ཐོག་ལ་ད་དུག་སེལ་བྱེད་ཕྱག་ལས་གནང་གི་ཡོད་རེད་བྱས་ཙང་ཕྱག་ལས་དེའི་ཉམས་མྱོང་གི་ཐོག་ནས་རེད་བ་བོད་མི་ཚོའི་ངོས་ནས་ད་གནས་ཚུལ་འདི་རིགས་མ་ཡོང་ཡ་ལ་གདོང་ལེན་གནང་དགོས་ཡ་གཙོ་ཆེ་ཤོས་དེ་ག་རེ་ཟེར་ཡོད་ན། ལགས་འོང་ད་འདི་དྲི་བ་གལ་ཆེན་པོ་ཆགས་ཀྱི་འདུག་ར། ད་ནང་ང་ཚོ་མཚམས་མཚམས་དཀའ་ངལ་འཕྲད་བསྡད་པའི་གང་ཟག་ཁོ་རང་ཚོ། འདི་དཀའ་ངལ་ཞིག་ན་འདི་དུས་དཔེ་དཀའ་ཁག་པོ་ཡོད་རེད་དཀའ་ངལ་འདི་ནས་ཐར་ཐུབ་པས་ལ་སོགས་པ་འདི་འདྲའི་ཡིན་བསམ་བློ་གཏང་རྒྱུ་འདི་ལས་ཁག་པོ་ད་ཡོད་རེད་དེ་ཡིན་ནའི་ཨ་ཁོ་རང་ཚོ་འདི་འདྲའི་གནད་དོན་བྱུང་དུས་ད་དང་ཤོས་དེ་སུ་སུ་སུ་ལ་ཡིད་ཆེས་བྱེད་བྱེད་ཨ་ནི་ང་ལ་བྱུང་དོན་དེ་ནི་ངའི་ནོར་འཁྲུལ་མིན་པ་ངོས་འཛིན་བྱས་ཡོད་རེད་བ་ག་ཞིག་ལབ་ན་ང་ཚོ་གི་བརྙས་བཅོས་ག་འདྲས་ཞིག་ཡིན་ནའི་རེད། རྩུབ་སྤྱོད་ཡིན་ནའི་རེད། འཁྲིག་སྤྱོད་ཀྱི་ཐོག་ནས་ཡིན་པ་རེད། མང་པོ་ཅིག་དབང་ཚད་ལ་བརྟེན་ནས་བྱུང་གི་ཡོད་དུས་ར་བྱས་ད་ཡང་དབང་ཚད་ལབ་དུས་ཡིན་གཅིག་མིན་གཅིག། ང་ཚོ་གི། རྐུབ་ཀྱག་སྒང་བཞུགས་མཁན་གཅིག་པོ་ཞིག་ལབ་པ་མ་རེད་ད་བཟའ་ཚང་བར་དུ་ནང་ལོགས་ནས་ཡིན་ནའི་རེད་གྲོགས་པོ་གྲོགས་མོ་ནང་ལོགས་ནས་དབང་ཚད་ཀྱི་འབྲེལ་བ་དེ་འདྲ་མི་འདྲ་ཡོད་རེད་བ། ཕ་མ་དང་ཕྲུ་གུའི་བར་དབང་ཚད་ཡོད་རེད། བྱས་ད་འདི་འདྲས་ཡོད་དུས་ཨ་ནི་མཚམས་མཚམས་མང་པོ་ཅིག་གིས་ཨ་ནི་ཡིན་སུ་སོ་སོ་ལ་ཞུམ་ནས་བསྡད་བྱས་འདི་ང་རང་མ་བྱས་ན་ཏག་ཏག་ཡིན་ལའེ་ལ་སོགས་པ་དང་ང་མ་འགྲོ་ན་ཏག་ཏག་ཡིན་ལའེ་སོགས།

ཨ་ནི་ང་ཚོ་ལ་རང་དབང་བརླག་ཀྱོག་འགྲོ་སྲིད་ཅིག་འདུག་གནད་དོན་འདི་འདྲའི་རིགས་བྱུང་དུས་ཡིན་ནས་ཁྲིམས་ཀྱིས་ཁྲིམས་ཐོག་གི་བར་ལ། གང་ཟག་འདི་འདྲའི་རིགས་དཀའ་ངལ་འཕྲད་མཁན་དེ་ཚོ་ལ་ཡང་སྲུང་སྐྱོབ་ཀྱི་རང་དབང་དཔེ་མང་པོ་ཡོད་རེད་བྱས་ཙང་རང་དབང་དེ་ཚོ་ཧ་གོ་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ར་ག་ལབ་ན་འདིར་ཁྲིམས་ཀྱིས་ང་ཚོ་ལ། འདི་འདྲའི་གི་མནར་གཅོད་རིགས་དེ་ཚོ་ནི་ཐར་ཡ་ཆེད་དུ་བཟོས་ཡོད་རེད་བ། བྱས་ཙང་ཡང་དེ་ཚོ་ཧ་གོ་ཡ་དེ་ཚོ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་དུས་བྱས་ཙང། གང་ཟག་སོ་སོ་ལ་སེམས་ཞུམ་ཧ་ཅང་རེ་བྱེད་ལ་ནས་འོང་དེ་ཚོའི་འགྲོ་ཅིག་ང་རང་གལ་ཆེན་པོ་འགྲོ་རེ་མཐོང་གི་འདུག་ལའོ། རྩ་བའི་རྒྱལ་སྤྱིའི་སྤྱི་ཚོགས་དང་ལྷག་དོན་དུ་བུད་མེད་ཀྱི་གནད་དོན་ཐོག་ལ་ཁུར་གནང་མཁན་ཚོགས་པ་དང་བྱེ་བྲག་བུད་མེད་ཚོགས་པས་བཙན་གཡེམ་དང་ཆགས་སྤྱོད་རྩུབ་སྤྱོད་བྱེད་པ་སོགས་ཀྱི་གནས་ཚུལ་ལ་སྐྱོན་བརྗོད་དང་གདོང་ལེན་གནང་མིན་ལ་མ་ལྟོས་པར་སྤྱི་ཡོངས་ནས་གནས་ཚུལ་དེ་རིགས་ཡང་ཡང་ཐོན་བཞིན་ཡོད་པ་ལྟར་བོད་པའི་སྤྱི་ཚོགས་ནང་དུ་ཡང་དེ་དག་ཡོང་བཞིན་ཡོད་པ་རེད། ཡིན་ནའི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་འགོ་ཚུགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པས། བཙན་གཡེམ་སོགས་དཀའ་ངལ་མེད་པའི་བོད་པའི་སྤྱི་ཚོགས་ཤིག་བསྐྲུན་ཐབས་ཀྱི་ལམ་སྟོན་ཡིག་ཆ་ཞིག་སྤྱི་ཚོགས་ནང་འགྲེམ་སྤེལ་གནང་བ་དང་ལྷག་པར་དུ་བོད་མི་གནས་ཡུལ་ས་གནས་ཁག་ཏུ་ལས་བྱེད་ཆ་བགོས་ཀྱིས་གནད་དོན་དེ་ཁོ་ནའི་ཆེད་དུ་ཟབ་སྦྱོང་གནང་བ་སོགས་ཀྱི་དབང་གིས་ད་ལྟའི་ཆར་དེ་སྔ་དང་མི་འདྲ་བར་བོད་པའི་སྤྱི་ཚོགས་ནང་བུད་མེད་ཀྱི་གནས་སྟངས་ཐད་གོ་རྟོགས་གང་འཚམ་ཞིག་སྤེལ་ཐུབ་པ་བྱུང་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་བདུན་ཕྲག་རྗེས་མའི་དུས་ཚོད་འདིའི་ཐོག་ང་ཚོ་བསྐྱར་དུ་མཇལ་ཡོང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་འོད་ཟེར་ལགས་ཀྱི་གླེང་སྟེགས་ཞུ་བའི་ལེ་ཚན་གྱི་བདུན་ཕྲག་སྔོན་མའི་འཕྲོས་ནས

དེ་རིང་འདི་ཕྱོགས་སུ་རྒྱུག་པ་དང་སང་ཉིན་ཕར་ཕྱོགས་སུ་རྒྱུག་གི་ཡོད་པ་མ་ཟད། ད་དུང། གསར་འགྱུར་ཡང་དོ་སྣང་བྱེད་ཡུལ་གྱི་གནས་ཚུལ་འདི་ནས་དོ་སྣང་བྱེད་ཡུལ་གྱི་གནས་ཚུལ་གཞན་གྱི་ཐོག་ལམ་སེང་འགྱུར་བ་འགྲོ་བཞིན་ཡོད། འོན་ཀྱང། བོད་མི་དང་ཧི་མ་ལ་ཡའི་ཁུལ་གྱི་མིས་མུ་མཐུད་བགྲོ་གླེང་བྱས་ཏེ་མཇུག་བསྒྲིལ་གྱི་མ་རེད། སྲིད་དོན་ཐོག་ནས་ཞུས་ན་ཆབ་སྲིད་པ་དེ་ཚོས་མི་ཞིག་ལྷ་ལ་བརྩི་འདོད་མེད། འོན་ཀྱང། ད་ཆ། མི་ཧ་ཅང་མང་པོའི་སེམས་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི། སངས་རྒྱས་བསྟན་པའི་དོན་དུ། སྐུ་སྲོག་བློས་གཏོང་གནང་མཁན་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་ལ། གང་ཉིད་ཀྱིས་ཐོག་མ་ཉིད་ནས་ནོར་བ་གང་ཡང་གནང་མེད་རུང། དོན་མེད་ངང། སྟོབས་ཤུགས་མང་བའི་གནོན་ཤུགས་ཕོག་པ་ཞིག་རེད། ཡིན་ན་ཡང། གང་ཉིད་ལྟ་བུ། སངས་རྒྱས་བསྟན་པའི་དོན་དུ་སྐུ་སྲོག་བློས་གཏོང་གནང་མཁན་གྱི་ལྷ་ཞིག་ཏུ་གྱུར་གནང་པ་འདི། ཁོ་ཚོས་མཐོང་འདོད་མེད་པ་རེད་ལ། ལྷག་པར་དུ། གང་ཉིད་དགྲ་བོར་ངོས་འཛིན་བྱེད་མཁན་གྱི་མི་དེ་ཚོས་དེ་བས་མཐོང་འདོད་མེད་པ་རེད། གང་ཡིན་ཞེ་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སངས་རྒྱས་བསྟན་པའི་དོན་དུ་སྐུ་སྲོག་བློས་གཏོང་གནང་མཁན་ཞིག་ལ་གྱུར་པ་ཡིན་ཚེ། འདི་ནི། དུས་ནམ་ཡང་མི་ནུབ་པར་གནས་རྒྱུ་རེད། ཡང་སྲིད་དོན་ཐོག་ནས་ཞུས་ན

གུས་མོས་བརྗོད་པར། ཁྱེད་ཀྱིས་གསུངས་པ་འདི་ཧ་ཅང་ཡག་པོ་འདུག་ངས་ཀྱང་འདི་ལྟར་ཚོར་བྱུང། འདི་རང་རེད། རྒྱལ་བ་རིན་པོ་ཆེ་ནི་ང་ཚོའི་སེམས་ནང་ཐོག་མ་ཉིད་ནས་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་རེད་བོད་མི་རང་ཉིད་དང་བོད་བརྒྱུད་ནང་པ་སངས་རྒྱས་པས་གོང་ས་མཆོག་སྤྱན་རས་གཟིགས་ལ་ངོས་འཛིན་ཞུ་བཞིན་ཡོད་ཡང་དེ་མིན་གྱི་གཞན་གྱི་ཁྲོད་ལ

རྒྱལ་བ་རིན་པོ་ཆེས་ཆེད་མངགས་སོག་ཡུལ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཚོར་གསུང་ཆོས་བཀའ་དབང་གནང་ཡོད་ཅིང་དེའི་ཐོག་གལ་ཁ་རྗེ་བཙུན་དམ་པའི་ཡང་སྲིད་བྱིས་པ་འདི་ཡང་གསུང་ཆོས་བཀའ་དབང་ཞུ་བར་ཕེབས་ཡོད་པ་མ་ཟད། ད་དུང་བཀའ་དབང་སྐབས་དེའི་ནང་གི་གལ་ཆེའི་ཆོ་གའི་ཐུགས་འགན་བཞེས་ཡོད། དོན་དངོས་ཐོག་རྒྱལ་བ་རིན་པོ་ཆེ་ནི་སོག་པོའི་དད་ལྡན་པའི་སེམས་ནང་གནས་ཤིང། ད་དུང་བུ་རི་ཡ་ད་དང་དུ་བ། ཁེ་མོ་ཁེ་ཡ་སོགས་སོག་རིགས་ས་ཁུལ་གྱི་དད་ལྡན་པའི་སེམས་ནང་ལ་ཡང་ཧ་ཅང་གལ་འགངས་ཆེན་པོ་ཆགས་ཡོད། དེར་བརྟེན། སྐུར་འདེབས་ཞུས་པའི་གནད་དོན་འདིས་དད་ལྡན་པ་དེ་ཚོའི་ནང་ཤུགས་རྐྱེན་གང་འདྲ་ཞིག་ཡོང་གི་རེད་དམ། འོན་ཀྱང་ད་ཆ་ང་ཚོས་ཤེས་ཀྱི་མེད། བུ་རི་ཡ་ཐའི་ས་ཁུལ་དེ་ཚོ་དང་ར་ཤེ་ཡ་ལྟ་བུའི་དབང་སྡེམ་རིང་ལུགས་ཀྱི་རྒྱལ་ཁབ་ཀྱི་འབྲེལ་བའི་ཐད་ལ་ཡང་རྣོ་ངར་གྱི་ས་ཁུལ་ཞིག་ཆགས་ཡོད་པ་དང། ད་དུང་ད་ལྟ་ནི་ར་ཤེ་ཡ་དང། ཡུཀ་རེན་གྱི་དམག་འཁྲུག་ནང་མི་ཧ་ཅང་མང་པོ་དམག་སར་ཚེ་སྲོག་ཤོར་ཡོད་པས་ཕུ་ཀྲིན་གྱིས་གྲངས་ཉུང་མི་རིགས་གཙང་སེལ་བྱས་པར་ངོས་འཛིན་བྱེད་ཀྱི་ཡོད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན།

པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ལོ་རྒྱ་གར་རང་བཙན་ཐོབ་ནས་མི་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཚིགས་ཁྱད་པར་ཅན་དང། ལྷག་པར་དུ་ཉེ་སྔོན་རྒྱ་གར་དབུས་ཀྱི་གྲོས་ཚོགས་ཚོགས་ཁང་གསར་རྒྱག་ལེགས་གྲུབ་ཟིན་པས། དབུ་འབྱེད་གནང་བའི་རྗེས་སུ་ཉེ་ཆར་གྲོས་ཚོགས་ཚོགས་ཁང་གསར་པའི་ནང་གནས་སྤོས་གནང་བ་དང་བསྟུན་ནས། ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ནས་ཉིན་ལྔའི་རིང། རྒྱ་གར་གྱི་དམིགས་བསལ་གྲོས་ཚོགས་ཚོགས་འདུ་བསྡུ་སྐོང་གནང་བའི་ཉིན་གསུམ་པ་སྟེ། འདི་ཚེས་ཉི་ཤུ་ཉིན་རྒྱ་གར་གཞུང་གི་གྲོས་ཚོགས་འོག་མའི་ནང་དབུས་སའི་གྲོས་ཚོགས་ནང་བུད་མེད་ལ་ཟུར་བཅད་ས་མིག་བརྒྱ་ཆ་སུམ་ཅུ་སོ་གསུམ་འཇོག་རྒྱུའི་ཁྲིམས་འཆར་དེ་གྲོས་ཚོགས་ནང་འཁྱེར་ཡོང་བའི་སྐབས། རྒྱ་གར་གྱི་སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་གིས་གསུངས་ཡོད་ལ། ཁོང་གིས་གསུངས་དོན་ལ་རྒྱ་གར་གྲོས་ཚོགས་ནང་ཡུན་རིང་ནས་བུད་མེད་ལ་ཟུར་བཅད་ས་མིག་འཇོག་རྒྱུའི་གྲོས་བསྡུར་བགྲོ་གླེང་གནང་སྟེ་ཚང་མའི་ངོས་ནས་སོ་སོས་གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་གནང་ཡོད་ཀྱང་ཁྲིམས་འཆར་དེ་དགོས་ངེས་ཀྱི་བརྒྱ་ཆ་མ་ལོངས་བར་བརྟེན། དེ་མུར་ལུས་པ་དེ་ང་ཚོས་ཁྲིམས་སུ་གཏན་འབེབས་ཀྱིས་རྒྱ་གར་ཡར་རྒྱས་ཀྱི་ལམ་བུའི་ཐོག་བསྐྱོད་རྒྱུར་བུད་མེད་ཀྱི་ནུས་སྟོབས་གོང་འཕེལ་བཏང་བའི་ལས་འགུལ་བཞིན་འབད་བརྩོན་གནང་ཡོད་པ་རེད་ལ་ཉིན་དེར་རྒྱ་གར་གྲོས་ཚོགས་འོག་མའི་ནང། ཁྲིམས་འཆར་དེར་འཐུས་མི་མང་མོས་ཚད་མཐོའི་རྒྱབ་སྐྱོར་ཐོབ་ཡོད་པ་མ་ཟད། འདི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་གར་གྲོས་ཚོགས་གོང་མའི་ནང། ཁྲིམས་འཆར་དེར་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་སྟེ་ཁྲིམས་སུ་གཏན་འབེབས་བྱ་རྒྱུ་ཡིན་ཞིང།

ཨ་ནི་དམིགས་བསལ་གྱི་བུད་མེད་ལ་འགན་ཅིག་འཁྱེར་གྱི་ཡོད་ཙང་ཨ་དེ་ཏན་ཏན་གྲོས་ཚོགས་ཀྱི་ནང་ལོགས་ལ་ག་འདི་ཡིན་ནའི་གྲོས་ས་མངའ་སྡེ་གི་གྲོས་ཚོགས་ཡིན་ནའི་འདྲ་དབུས་ཀྱི་གྲོས་ཚོགས་ཡིན་ནའི་འདྲ་ག་ལ་ཡིན་ནའི་ག་འདྲ་བུད་མེད་ཀྱི་ཐོབ་ཐང་དང་ལྷག་པར་དུ་བུད་མེད་ལ་དྲག་སྤྱོད་བྱས་པའི་གི་དཀའ་ངལ་དང་དེ་ཚོ་ཚང་མའི་གནས་ཚུལ་དེ་ཚོ་ལྷག་ཡོང་པའི་སྐབས་ལ་གྲོས་ཚོགས་ནང་ལོགས་ལ་ཤུགས་ཆེན་པོས་ལབ་གླེང་བྱས་པ་དང་ལྷག་པར་དུ་གཞུང་ལ་ནུས་ཤུགས་སྤྲད་ཡ་ལ་དེ་ཏན་ཏན་ཁྱད་པར་བཟོ་གི་འདུག་བཟོ་ཐུབ་ཀྱི་རེད་བསམ་གྱི་འདུག་རེད་པ་ད་ཡིན་ན་ཡང་སྤྱི་ཡོངས་ཀྱི་རྒྱ་གར་གྱི་ཆབ་སྲིད་ཀྱི་ལམ་ལུགས་ལ་ཅིག་དམིགས་བསལ་གྱི་བཅོས་སྒྱུར་འགྲོ་བྱེད་ཐུབ་ཀྱི་རེད་ཡང་མིན་ན་ཅིག་ལམ་ལུགས་ཀྱི་འགྱུར་ལྡོག་འགྲོ་བཏང་ཐུབ་ཀྱི་རེད་ཟེར་ན་ད་ལྟའི་ཕལ་ཆེར་ཁག་པོ་རུ་མེད་འགྲོ་བསམ་གྱི་འདུག་རེད་བ། ག་རེ་ཟེར་ན་རྒྱ་གར་ནང་ལོགས་ལ་བུད་མེད་ཀྱི་ཆབ་སྲིད་པའི་སྟོབས་ཤུགས་ཡོད་དེ་མགྱོགས་དེ་གས་མ་བྱུང་པ་མ་རེད་བ། མང་པོ་བྱུང་ཡོད་དེ་གས་རེད་བ། རྒྱ་གར་གྱི་སྲིད་བློན་བྱས་ཡོད་རེད་ལ་ཨ་ནི་ད་ག་ནང་བཞིན་ད་ལྟ་ཀོང་རེ་ཚོགས་པའི་གི་སོ་ནི་ཡ་གྷན་དྷི་དེ་ཚོ་གས་ད་ཕལ་ཆེར་ལོ་བཅུ་གཅིག་རིང་ག་ཁོ་རང་ཡིན་ཡང་སྲིད་བློན་མ་རེད་དེ་ལས་སྲིད་བློན་གས་ལས་ལྷག་ག་ཆགས་དེ་བི་ཇེ་པི་གིས་སུ་པར་པི་ཨེམ་ཞིག་རེད་ལབ་ནས་མིག་ཏོག་ཏོག་བལྟ་གི་འདུག་དེའི་སོར་ཆེན་ན་གཞུའི་དབང་ཤུགས་ཆེན་པོ་ཞིག་ར་ཆགས་བསྡད་ཡོད་རེད་རྒྱལ་སྤྱིའི་གི་ནང་ལོགས་ལ་ཕལ་ཆེར་བུད་མེད་དབང་ཤུགས་ཆེ་ཤོས་ཀྱི་ནང་ལོགས་ལ་ཡང་ཚུད་དེ་གྱོ་དེ་འདྲས་ཅིག་ཡོད་བྱུང་ཡོག་རེད་དེ་འདྲས་ཡིན་ན་ཡང་དམིགས་བསལ་གི་གྱོ་སྐད་ཕྱིན་མ་སོང་ཨ། རྒྱ་གར་གྱི་ནང་བུད་མེད་ཀྱི་ཆབ་སྲིད་ཀྱི་ནང་གང་མང་ཆ་ཤས་བླངས་ཐབས་སུ་ཟུར་བཅད་ས་མིག་སྤྲོད་རྒྱུའི་ཁྲིམས་འཆར་དེ་ལྟ་བུ་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་དུའང་བོད་མི་མང་སྤྱི་འཐུས་བཞི་བཅུ་ཞེ་ལྔ་འོས་འདེམས་བྱེད་པའི་སྐབས་སུ་ཆོལ་ཁ་རེ་ནས་སྤྱི་འཐུས་བཅུ་རེ་འོས་འདེམས་བྱེད་པའི་སྐབས་བུད་མེད་གཉིས་ངེས་པར་དུ་འོས་འདེམས་བྱེད་དགོས་པའི་ཆ་རྐྱེན་བཏོན་པ་དེ་གཅིག་མཚུངས་ཡིན་ཀྱང། བོད་པའི་བུད་མེད་རྣམས་ལ་ནུས་པ་ལྡན་པའི་ཐོབ་ཐང་མེད་པར་སློབ་དཔོན་བཀྲ་བཟང་ལགས་ཀྱིས་དགོངས་ཚུལ་གསུངས་གནང་བྱུང། ང་ཚོ་བཙན་བྱོལ་བོད་མི་གི་སྤྱི་འཐུས་ཚང་མ་ཚུར་བསྡོམས་ན་སྐབས་གང་འདྲ་བཞི་བཅུ་ཞེ་ལྔ་ཡོད་རེད་བ་ལ། བཞི་བཅུ་ཞེ་ལྔ་དེ་ནང་ལོགས་ལ་དྲུག་ལ་མ་གཏོགས་ཟུར་བཅད་ཡོད་མ་རེད་དྲུག་དེ་གིས་ག་འདྲས་མོ་ག་འདྲས་བྱས་པ་ཡིན་ནའི་བཞི་བཅུ་ཞེ་ལྔ་ལ་དེའི་ལྷག་མ་དེ་བཞི་བཅུ་སུམ་ཅུ་སོ་དགུ་རེད་བ། བྱས་ཙང་སུམ་ཅུ་སོ་དགུ་ལ་འགྲན་བསྡུར་བྱེད་ཐུབ་ཀྱི་མ་རེད། སུམ་ཅུ་སོ་དགུ་དེ་གིས་ག་དུས་ཡིན་ནའི་དྲུག་དེ་ལ་བརྟེན་དགོས་ཀྱི་ཡོད་མ་རེད། དཔེར་ན། རྩ་ཁྲིམས་ཟིན་བྲིས་འགྱུར་བ་བཏང་ཡ་ཅིག་ཡིན་པ་ཡིན་ནའི་སུམ་ཆ་གཉིས་རེད་བ་ལ། དེ་ཡིན་དུས་དྲུག་དེ་རྩ་བ་ཉིད་ནས་མེད་པ་ཡིན་ནའི་རྩ་ཁྲིམས་འགྱུར་བ་བཏང་ཐུབ་ཀྱི་རེད་བ་ལ། བྱས་ཙང་གལ་སྲིད་ཐོབ་ཐང་སྤྲད་ཡ་ཡིན་པ་ཡིན་ན་ཐོབ་ཐང་དེ་ནུས་པ་ཡོད་པའི་གི་ཐོབ་ཐང་སྤྲད་དགོས་པ། དེ་སྤྲད་ཐུབ་པ་ཡིན་ན་གཞི་ནས་ཐོབ་ཐང་སྤྲད་པ་དེ་ལ་གྲུབ་འབྲས་ཞིག་སྤྲད་དགོས་པ། ད་ལྟ་དེ་ང་ཚོས་ཀྱི་ད་དེ་འདྲ་བོ་བྱེད་པ་ག་ལ་ས་ད་ཁ་ཙམ་འགྲོ་བྱེད། སྤྲད་ཡོད་ད་ཟེར་ཡ་སོགས་བྱེད་པ། འོ་དེ་མ་གཏོགས་མི་གྲངས་དྲུག་གིས་མི་བཞི་བཅུ་ཞེ་ལྔའི་ནང་ལོགས་ལ་མི་དྲུག་གི་ཁྲིམས་དང་ད་ག་ལ་ཡིན་ད། ལུས་པ་ཡོག་མ་རེད་བ། བྱས་ཙང་ཐོབ་ཐང་སྐད་ཆ་བཤད་ཡ་ཡིན་པ་ཡིན་ན་ཨ་ནི་གྲངས་ཚད་འདི་ཉུང་དྲགས་དགོས་ཡོག་རེད་བྱས། འདི་ཤོད་ཀྱིན་རེད་བ། ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་རྒྱ་གར་གྲོས་ཚོགས་ནང་ད་བར་བུད་མེད་ལ་ཟུར་བཅད་ས་མིག་འཇོག་རྒྱུའི། ཁྲིམས་འཆར་ལ་རྒྱབ་སྐྱོར་མ་ཐོབ་པའི་རྒྱུ་མཚན་གཙོ་བོ་ཞིག་ནི་རྒྱ་གར་གྲོས་ཚོགས་ནང་འཐུས་མི་ཕལ་ཆེ་བ་སྐྱེས་པ་ཡིན་དུས་སྐྱེས་པ་ཚོས་རང་གི་ཐོབ་ཐང་དེ་བུད་མེད་ལ་སྤྲོད་འདོད་མེད་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་ཁྲིམས་འཆར་དེ་རྒྱབ་སྐྱོར་ཐོབ་མེད་པའི་འགྲེལ་བརྗོད་གནང་བྱུང། ད་ལྟ་རྒྱ་གར་གྱི་གྲོས་ཚོགས་ཀྱི

ཡང་རིང་མིན་རྒྱ་གར་གྱི་ནང་དགུན་དུས་ཀྱི་གྲོས་ཚོགས་འཚོགས་ལ་ཉེ་བའི་དུས་མཚམས་དེར་རྒྱ་གར་གཞུང་གིས་གློ་བུར་དུ་དམིགས་བསལ་གྲོས་ཚོགས་འཚོགས་རྒྱུའི་ཐག་གཅོད་དང་ཁྲིམས་འཆར་དེ་འཁྱེར་ཡོང་བ་དེ་ནི་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་རྒྱ་གར་བྷི་ཇེ་པི་ཆབ་སྲིད་ཚོགས་པར་རྒྱལ་ཡོངས་འོས་བསྡུའི་ནང་བུད་མེད་ཀྱི་འོས་ཤོག་ཐོབ་རྒྱུའི་རེ་བ་བཅངས་པ་ཡིན་པར་ཕྱོགས་འགལ་ཆབ་སྲིད་ཚོགས་པ་ཚོས་སྐྱོན་བརྗོད་བྱེད་བཞིན་ཡོད་པར་སློབ་དཔོན་བཀྲ་བཟང་ལགས་ཀྱིས་གསུངས་གནང་བྱུང། ཁོང་ཚོ་མང་བོ་ཕྱོགས་འགལ་ཚོགས་པ་མང་བོ་ཅིག་གིས་སྐྱོན་བརྗོད་བྱས་པའི་སྐབས་ལ།

དེ་དུས་ཙམ་པ་ཡ་འཁྱེར་ཡོང་ན་མ་འགྲིག་པ་ག་རེ་ཡོད་རེད་ཟེར་ནས་ད་དེ་འདྲའི་བཤད་བསྡད་ཀྱི་འདུག་གོ་ད་དེ་ཚོ་ཚང་མ་ཡ་སྐྱོན་ཟེར་རོ་ཞེས་ག་རེ་ཟེར་ན་ཁོ་ཆབ་སྲིད་ཚོགས་པ་ཡིན་དུས་ཙམ་པ་ཡ་ལས་དོན་ག་རེ་བྱས་པ་ཡིན་ནའི་ཁོ་ཆབ་སྲིད་ཀྱི་དམིགས་ཡུལ་ཅིག་ཡོད་པའི་ཐོག་ནས་བྱེད་ཀྱི་རེད་མ་གཏོགས་ཁོ་ཆབ་སྲིད་ཀྱི་དམིགས་ཡུལ་མེད་པའི་ཐོག་ནས་བྱེད་ཀྱི་མ་རེད་བ་ལ། བྱས་ཙང་དེ་ཡིན་དུས་ཙམ་པ་བྷི་ཇེ་པི་གི་ད་ག་རང་རེད་ག་རེ་ཟེར་ན་ཉིས་སྟོང་ཉི་ཤུ་རྩ་བཞི་གི་འོས་བསྡུ་ཆེན་མོ་དེའི་སྐབས་ལ་བུད་མེད་ཀྱི་འོས་ཤོག་དེ་ད་ཧ་ཅང་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་བ། ཉིས་སྟོང་ད་ལྟ་བཅུ་དགུ་གི་འོས་འདེམས་ཆེན་མོ་དེའི་སྐབས་ལ་གསལ་པོ་ཞེ་པོ་བྱས་ནས་སྐྱེས་པ་ལས་ཀྱང་བུད་མེད་ཀྱི་འོས་ཤོག་གྲངས་ཀ་དེ་མང་ང་ཡོད་བསྡད་ཀྱི་ཡོད་རེད་བ། བྱས་ཙང་དེ་ཡིན་དུས་བུད་མེད་ཀྱི་འོས་ཤོག་དེ་རག་གི་རེད་བསམ་ད་དེ་གི་དམིགས་ཡུལ་དེ་དེ་རེད་པ་ད་དེ་ད་ཕལ་ཆེར་ད། སུས་བལྟས་ལེབ་མཐོང་གསལ་སོར་དེ་ཅིག་རེད་བ། གཞི་རྩའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་རྒྱ་གར་གྱི་སྲིད་བློན་ར་ཇེབ་གྷན་དྷི་གིས་གཞུང་འཛིན་པའི་སྐབས་རྒྱ་གར་གྲོས་ཚོགས་ནང་རྒྱ་གར་གྲོང་གསེབ་དང་གྲོང་ཁྱེར་གྱི་ནང་ས་གནས་འཐུས་མིའི་ཁོངས་སུ་བུད་མེད་ལ་བརྒྱ་ཆ་གསུམ་སོ་གསུམ་ཟུར་བཅད་ཀྱི་ས་མིག་འཇོག་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་མེད་ཀྱང། སྐབས་དེར་གྲོས་ཚོགས་ནང་བུད་མེད་ལ་ཟུར་བཅད་ས་མིག་ཐོག་གླེང་སློང་བྱུང་བ་དེ་ནི་ཐོག་མ་ཡིན་པ་དང། དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་རྒྱ་གར་གྱི་སྲིད་བློན། དེ་ཝེ་གོ་ཌ་གིས་གཞུང་འཛིན་པའི་སྐབས། གྲོས་ཚོགས་ཀྱི་ནང་བུད་མེད་ལ་ཟུར་བཅད་ས་མིག་གི་ཁྲིམས་འཆར་བཏོན་པ་ནས་བཟུང། ད་བར་འདས་པའི་ལོ་ངོ་ཉིས་རྩ་དྲུག་ཙམ་གྱི་རིང་ཁྲིམས་འཆར་དེ་རྒྱབ་སྐྱོར་མ་ཐོབ་པར་དེ་མུར་ལུས་ཡོད་པ་རེད། སྤྱིར་བཏང་རྒྱ་གར་གྲོས་ཚོགས་འོག་མའི་ནང་བུད་མེད་ཀྱི་འཐུས་མི་བརྒྱ་ཆ་བཅོ་ལྔ་ཡོད་པ་དང་གྲོས་ཚོགས་གོང་མའི་ནང་བརྒྱ་ཆ་བཅུ་བཞི་ཡོད་པ་རེད་འདུག་ལ། རྒྱ་རྒྱ་གར་ནང་མངའ་སྡེ་ཁག་ཉིས་རྩ་བརྒྱད་ཡོད་པ་ནས་མངའ་སྡེ་ཁག་བཅུ་བདུན་གྱི་ནང་བུད་མེད་ཀྱི་འཐུས་མི་བརྒྱ་ཆ་བཅུ་ལས་མེད་པ་རེད་འདུག་འོན་ཀྱང་རྒྱ་གར་ས་གནས་གྲོང་སྡེ་ལས་ཁུངས་ཀྱི་འཐུས་མི་འོས་འདེམས་བྱེད་པའི་སྐབས་བུད་མེད་ལ་བརྒྱ་ཆ་གསུམ་སོ་གསུམ་ཟུར་བཅད་ས་མིག་གཏན་འབེབས་བྱ་བ་དེ་ཕན་ཐོགས་བྱུང་ཡོད་ཅིང། དཔེར་ན་རྒྱ་གར་གྱི་ནང་ས་གནས་གྲོང་སྡེ་ལས་ཁུངས་ཀྱི་འཐུས་མི་ཁྱོན་བསྡོམས་པས་ས་ཡ་གསུམ་དང་གྲངས་ཆུང་གཉིས་ཡོད་པ་ནས་བུད་མེད་ས་ཡ་གཅིག་དང་གྲངས་ཆུང་བཞི་ལྔ་ཡོད་ཅིང་དེའི་ནང་ནས་བུད་མེད་མགོ་ཁྲིད་སྟོང་ཕྲག་བརྒྱད་ཅུ་གྱ་དྲུག་ཡོད་པ་རེད་འདུག་ལ། དེ་ནི་འཛམ་གླིང་རྒྱལ་ཁབ་གཞན་དང་བསྡུར་བ་ཡིན་ན་རྒྱ་གར་ནང་ས་གནས་བུད་མེད་ཀྱི་འཐུས་མི་གྲངས་འབོར་མང་བ་ཞིག་ཆགས་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས། ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལའི་ནང་མངའ་སྡེའི་གྲོས་ཚོགས་འཚོགས་བཞིན་པ་དང་བསྟུན་ནས། མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་གི་ཡིག་ཚང་ནང་ཆེད་བཅར་ཞུས་ནས་མཇལ་འཕྲད་ཞུས་གནང་བ་དང། སྐབས་དེར་ཁོང་གིས་བོད་མི་ཡོངས་ཀྱི་ཚབ་ཞུས་ནས་སྤྱི་ཁྱབ་བློན་ཆེན་མཆོག་ལ་འཚམས་འདྲི་ཞུ་དང་ཁོང་གིས་བོད་མི་རྣམས་ལ་མཐུན་འགྱུར་གནང་བ་ཁག་ལ་བཀའ་དྲིན་ཆེ་ཞུ་དང་ཡི་རངས་བསྔགས་བརྗོད་ཞུས་པ་མ་ཟད་ཧི་མ་ཅལ་མངའ་སྡེའི་ནང་གནས་བཞུགས་བོད་མི་སྤྱི་དང། ལྷག་དོན་དུ་བཞུགས་སྒར་རྡ་རམ་ས་ལར་གནས་བཞུགས་བོད་མི་རྣམས་ལ་འཕྲད་བཞིན་པའི་གནད་དོན་ཁག་འཁོད་པའི་ཕྱག་ཡིག་ཅིག་ཀྱང་འབུལ་ལམ་ཞུས་འདུག། མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་གིས་འབྲེལ་ཡོད་གནད་དོན་དེ་དག་ལ་བསྐྱར་ཞིབ་གནང་རྒྱུའི་ཞལ་བཞེས་གནང་བ་མ་ཟད་ད་ལྟ་འཚོགས་བཞིན་པའི་མངའ་སྡེའི་གྲོས་ཚོགས་ནང་ལ་ཡང་གནད་དོན་དེ་དག་སྐོར་བཀའ་བསྡུར་གནང་རྒྱུའི་ཞལ་བཞེས་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གར་སོང་ཆ་མེད་དུ་གྱུར་བའི་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཡིན་པ་མཁས་པ་ལྕམ Rahile Dawut ལགས་ལ་རྒྱ་ནག་གཞུང་གིས་སྐུ་ཚེ་ཧྲིལ་པོའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་ནས་བཙོན་འཇུག་འོག་ཡོད་པ་ཨ་རིའི་ནང་རྟེན་གཞི་གནང་བའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་རེས་གཟའ་ཕུར་བུའི་ཉིན་གསུངས་འདུག། ཡང་རྒྱ་གར་དང་རྒྱ་ནག་གཉིས་ནང་ཆུ་ཤུགས་གློག་འདོན་གྱི་ཚད་གཞི་འདས་པའི་ལོ་བཅུ་ཕྲག་འགའ་ཤས་ནང་ཉམས་རྒུད་ཕྱིན་པའི་རྐྱེན་གྱིས་ཨེ་ཤེ་ཡ་གླིང་ཕྲན་ནང་ལ་ཡང་དེ་དེ་བཞིན་གྱི་ཇེ་ཉུང་དུ་ཕྱིན་པ་དང་གློག་གི་དགོས་མཁོ་མང་དུ་ཕྱིན་པ་ཡང་གནམ་གཤིས་ཚ་གྲང་ངེས་མེད་སོགས་བསྟུན་པའི་རྐྱེན་གྱིས་རྡོ་སྣུམ་ལ་མང་བ་བརྟེན་དགོས་ཀྱི་ཡོད་སྐོར་གནས་སྡུད་རེའུ་མིག་གི་གྲངས་ཐོ་ཁག་གིས་སྟོན་པ། ད་རིང་རོའི་ཊར་གསར་ལས་ཁང་གིས་སིང་ག་པུར་ནས་གནས་ཚུལ་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི